དེ་རྩ་ཆེན་པོ་ཞེ་དྲག་ད་བཟོད་པའི་ལེའུ་དེ་ཧ་ཅང་རྩ་ཆེན་པོ། ད་རེས་སང་ཉིན་ནས་ང་ཚོ་དཔེ་ཞེ་དྲག་ཐོག་འོག་ཏུ་བ་ལྔ་བཅུ་ང་དགུ་ལ་ང་ཚོ་བལ་ལས་ཟེར་འཕྲོ་ལམ་བར་བ། ཟེར་འཕྲོ་ལམ་དེ་སྐོར་ལ་ད་འདྲ་མི་འདྲ་རྣམ་པ་སྣ་ཚོགས་ཀྱིས་མྱོང་བྱས་ནས་ལོ་ད་ག་རང་གི་ནས། མཚམས་མཚམས་ལ་བདེ་བ་མཚམས་མཚམས་ལ་སྡུག་བསྔལ་བྱུང་ནས་དཔེ་སོ་སོ་ཧ་མ་ནས་སེམས་སོང་གསེར་ལ་སོང་རྒྱུ་དྲན་གྱིན་མེད་པར་མེ་ལོང་ཙམ་ཡང་མེད་ཀྱི་དེ་འདྲ་མང་པོ་ཅིག་ཁྲིད་འོང་སྟེ། ད་ལྟ་སྤྱོད་འཇུག་གི་བཟོད་པའི་ལེའུ་དེ་གི་དཔེ་ཞེ་དྲག་ཐོག་འོག་ཏུ་བ་དེ་ཡང་ནས་ཡང་དུ་ཀློག་པ་ཡིན་ན། ད་ནི་ཕུགས་ལ་ཕན་ན་ཡང་འདྲ་མ་ཕན་ན་ཡང་འདྲ་གནས་སྐབས་གནས་སྐབས་རང་ལ་བློ་གསོ་གཏོང་གི། རང་ལ་བློ་གསོ་གཏོང་བྱས་ན་རང་གི་བློ་སྒོ་བློ་དེ་བློ་སྒོ་ཆེ་རུ་བཏང་བྱས་ནས་ཕུགས་ཐག་རིང་པོ་བྱས་ནས་བསམ་བློ་གཏོང་ཐུབ་ཡ་བྱེད་དང། ཕུགས་ཐག་ཐུང་ཐུང་མེད་པ་དེ་འདྲ་ཆགས་འགྲོ་གི་འདུག་ཨང་དེ་ལ་ང་རང་ཚོ་ཨ་མ་ལྔ་བཅུ་ང་དགུ་ལོ་དེ་བཙོན་ཁང་ནང་བསྡད་དེ་སྐོར་ལ་གྲྭ་པ་མང་པོ་ཅིག་མཉམ་དུ་བསྡད་ཡོད་རེད། སྤྱོད་འཇུག་གི

ལོ་མང་པོ་བསགས་བཞག་གིས་དཀའ་ལས་རྒྱག་བཞག་གིས་ད་སྐུ་གསུང་ཐུགས་རྟེན་དེ་འདྲ་གང་ག་ཆུ་ནང་གཡུག་དགོས་དགོས་བ་རེད་གང་ག་ཅག་མི་ཏྲ་གཏོང་དགོས་དགོས་བ་རེད་མེད་པ་བཟོས་དགོས་དགོས་བ་རེད་དེ་འདྲ་བཟོས་དགོས་ཏེ་སེམས་ཕམ་ཐག་ཆོད་ཀྱིས་ནི་སྙུང་དྲུག་གིས་དེ་འདྲ་དེ་བྱེད་དེ་ཀོ་ལ་ཡང་བཟོད་པའི་ལེའུའི་ནང་ནས་ཚིག་འགའ་ཤས་འགའ་ཤས་ཚུར་བགྲོས་ཀྱིས་ནི་དེ་འདྲ་བློ་གསོ་གཏོང་དེ་ཀོ་ལ་ཞེ་དྲག་ཕན་པ་ཡོང་ཁྱོད་དེ་འདྲ་ཡོང་གི་འདུག་ཡང་འགའ་ཤས་འགའ་ཤས་སྐྱིད་པོ་ཁོ་ན་བྱས་ནི་མི་ཚེ་སྐྱིད་པོ་བྱས་ཨ་ནི་གློ་བུར་ཐོག་ཅག་ཏུ་སྡུག་བསྔལ་ཅིག་མྱངས་ནི་མི་མང་པོ་ཅིག་ལས་ཨ་ནི་ཐག་པས་སྐེ་བསྡམས་ཀྱིས་འཁྲིད་འོང་ནི་འཐབ་འཛིང་རི་བཏང་སྟེ་ཀོ་ལ་ད་ཞེད་ཐག་ཆོད་ཀྱིས་ནི་ཁ་ཤས་བློ་ཡུལ་དུ་མ་ཆུད་བྱས་ཤི་འགྲོ་གི་དེ་འདྲ། ཡང་འགའ་ཤས་འགའ་ཤས་ནི་སྡུག་བསྔལ་ཅན་ཆོད་བསགས་ནས་ང་ད་ག་ཙམ་བྱེད་དགོས་ག་རེ་ཡིན་ན་སྔར་ལས་ངན་པ་གས་གས་སྲ་གྱིས་མ་བྱུང་འབྲས་བུ་དེ་འདྲ་མྱོང་དགོས་ག་རེ་ཡིན་ན་ཟེར་དེ་འདྲ་བྱུང་དེ་ཀུ་ལས་ཨ་ནི། བཟོད་པའི་བཟོད་པ་སྒོམ་ཡག་གི་ཕན་ཡོན་དང། སྔར་གྱི་ལས་ཡིན་པ་འདྲ་མི་དག་ཨོ་དེ་འདྲ་བྱེད་ཀྱི་ནི་བཟོད་པའི་ལེའུ་ནང་ཡོད་པའི་ནང་བཞིན་ཞིག་ནས་ཏོག་ཙམ་རྩོད་ཡིག་བཤད་དེ་ཀུ་ལས་ཨ་ཕན་པ་ཞེ་དྲག་ཡོང་འགྲོ་གི་བྱས། རང་གིས་རང་ལ་བློ་གསོ་བཏང་བ་ལ་བཟོད་པའི་ལེའུ་དེ་དཔེ་མཆོག་ཏུ་གྱུར་པ། ཨ་དེ་འདྲ་ཞིག་ཡོང་གི་འདུག་སྔ་མ་ང་ཚོ་ལྔ་བཅུ་ང་དགུ་ལོ་དེ་རྐྱེན་ངན་ཐོག་ཏུ་བབས་པ་ཡིན་ཙང་ནས་རྐྱེན་ངན་ཐོག་ཏུ་བབས་པ་ལ་བརྟེན་ནས་བཟོད་པ་སྒོམ་ཡ་དེ་ཡང་དཔེ་བཟང་ཙམ་ཞིག་དང་མང་ཙམ་ཞིག་དེ་འདྲ་ཡོང་གི་རེད་པ་རྐྱེན་ངན་ཐོག་ཏུ་མ་བབས་ཀྱི་སྐྱིད་པོ་ཅང་ཤོས་ཀྱི་ནས་སྡེ་བའི་ཁ་ཐུག་དེ་ལ་སོ་སོ་སོ་ང་རྒྱལ་ཆེ་ཡ་འདྲ་མ་ཀྱི་དང་སྡུག་བསྔལ་མེད་པ་ཡིན་ཙང་འཁོར་བ་ལས་ཡིད་འབྱུང་བའི་ཡིད་འབྱུང་དེ་མེད་པ་ཅིག་དེ་འདྲ་རྣམས་ཆགས་ཀྱི་རེད་པ་ས་སྡུག་བསྔལ་མང་པོ་བྱུང་དེ་ཀུ་ལ་བཟོད་པའི་ལེའུ་དེ་ངེས་པར་དུ་ཀློག་དགོས་ཡོད་ཀྱི་བསྟན་དེ་ཏག་ཏག་བཟོད་པའི་ལེའུ་དེ་རྩ་ཆེན་པོ་ཞེ་པོ་ཅིག་འདུག་སོ་སོ་རང་གིས་དེ་དྲན་གྱི་འདུག་གནས་སྐབས་གནས་སྐབས་ཀྱི་ཕུགས་རིང་པོ་དང་བཟང་པོ་ཅིག་ཡོང་མ་ཐུབ་ན་བལྟས་ཟིན་བལྟས་ཟིན་བྱས་རེ་ལ་ཕན་ཐག་ཆོད་ཀྱི་འདུག་ཕན་གྱི་འདུག་བཟོད་པའི་ལེའུ་དེ་དེ་ལྟར་བཟོད་པའི་ལེའུ་དེ་རྩ་ཆེན་པོ་ཞེ་དྲག་རེད་ད་ང་ཚོས་བཟོད་པའི་ལེའུ་རྫོགས་པ་བྱས་ད་རེ་ནས་བཟུང་དེ་ནས་ད་རེ།

གང་འདྲ་ཞིག་ཡིན་པ་དེ་ནི་བརྩོན་འགྲུས་ཀྱི་མི་མཐུན་ཕྱོགས་ལེ་ལོ་ཟེར་ཡ་དེ། གེགས་བྱེད་གཙོ་བོ་ཆེ་དང་བརྩོན་འགྲུས་ལ་གེགས་བྱེད་མཁན་གཙོ་བོ་དེ་ད་ལེ་ལོ་དེ་ཡིན་པ་རེད་དང་ལེ་ལོའི་ཉེས་དམིགས་ལེ་ལོ་གི་ཉེས་དམིགས་གང་འདྲ་ཡོད་པ་དེའི་སྒོ་ནས་བཤད་པ་དེ་ལ་ཡང་ལེ་ལོ་གི་དབྱེ་བ་དང་ལེ་ལོ་གིས་རང་གི་རྒྱུད་ལ་གནོད་བྱེད་ཡ་ལ་སོགས་པ། ག་འདྲ་ཡོད་པ་ཨ་དུ་ཚོ་གསུང་གི་མི་རེད་ད་དེ་ཡི་ཞར་ལ་ད་གི་སྐུ་ཞབས་ཆོས་རྗེ་ལགས་ཀྱི་དེ་གསུང་རེད་བཤད་ཚིག་དྲ་ཚོ་འདི་ར་ཚོགས་ཚོགས་ཡོད་རེད་ཆུ་ཚོད་གསུམ་པ་ནང་དེ་ཡི་གཟའ་ད་ལྟ་དེ་ཕེད་ཁྱེད་ཚོ་ཚོགས་ནང་ཕེབས་མི་དགོས་གི་དགོངས་པ་ཞུ་ཡ་ཡོད་དགོངས་པ་ཞུས་ནས་ད་ལྟ་ཆུ་ཚོད་ལྔ་པ་རེད་དེ་ཀུ་ལ་ཚོགས་ནང་ཕེབས་ན་འགྲིག་གི་ཡོད་དགོངས་པ་ཐོབ་སོང་གནང་བ་ཐོབ་པས་ཨ་དུ་ཚོས་ད་ཁྲི་ལོ་རྒས་པོ་དགོས་ནས་ད་ཞུ་རོ་ཞེས་ཨ་དུ་ཚོས་ཉེར་ད་དེ་ལ་ཡང་འདི་ནས་ཡང་དེ་ལྟར་བཟོད་པས་བརྩོན་འགྲུས་བརྩམ་འདི་ལྟར་བརྩོན་ལ་བྱང་ཆུབ་གནས་རླུང་མེད་གཡོ་བ་མེད་པ་བཞིན་བསོད་ནམས་བརྩོན་འགྲུས་མེད་མི་འབྱུང་ཟེར། ཨ་དེ་ཡིན་ན་དེ་ནས་གོང་དུ་བཤད་པའི་བཟོད་པས་བྱང་ཆུབ་སེམས་དཔའ་རྣམས་ཀྱིས་དེ་ནས་བཟོད་པ་རྣམ་པ་གསུམ་ལ་སོགས་པ་སོགས་ཉམས་སུ་བླངས་ནས་བཟོད་པ་རྣམ་པ་གསུམ་པོའི་ཉམས་ལེན་ཇི་ལྟ་བ་བཞིན་དུ་བྱས་ནས་ནི།

གོང་མ་གོང་མ་མེད་པ་ཡིན་ན་འོག་མ་འོག་མ་མི་འབྱུང་བ་འདི་འདྲ་ཡིན་པ་རེད། བཟོད་པའི་ཀྱི་སྟོབས་ཀྱིས་བརྩོན་འགྲུས་འབྱུང་བ་ཟེར་དེ་དེ་ཡིན་པ་རེད་བརྩོན་འགྲུས་བརྩམ། འདི་ལྟར་བརྩོན་ལ་བྱང་ཆུབ་གནས་དེ་ལྟ་བུ་དེ་ནི་བརྩོན་འགྲུས་ཀྱི་ཕ་རོལ་ཏུ་ཕྱིན་པ། ཡོངས་སུ་རྫོགས་པ་བྱུང་སོང་ན་དེ་ནི་རྫོགས་པའི་བྱང་ཆུབ་དེ་ཐོབ་གོ་རེད། བརྩོན་འགྲུས་ཚུལ་བཞིན་དུ་ནི་བརྩོན་མ་ཐུབ་པ་དེ་འདྲ་བྱུང་བ་ཡིན་ན་དེ་ནི་བྱང་ཆུབ་ཐོབ་གོ་མ་རེད། རླུང་མེད་གཡོ་བ་མེད་པ་བཞིན་ད་རླུང་ཆེན་པོ་མེད་པ་རླུང་གི་གཡོ་བ་མེད་པ་ལ་སོགས་པ་ཚུལ་བྱུང་བ་ཡིན་ན་དེ་ནི་མར་མེ་དེ་གསལ་པོ་ཞིག་འབར་བར་གྱུར་པ། ད་མར་མེ་གསལ་པོ་འབར་བར་བྱེད་པ་ལ་རླུང་མི་གཡོ་བར་བྱེད་དང་དེ་འདྲའི་དགོས་ཀྱི་རེད་པ། དེ་ཡིས་རླུང་མེད་གཡོ་བ་མེད་པ་བཞིན་ཟེར་དེ་ཡིན་པ་རེད་བསོད་ནམས་བརྩོན་འགྲུས་མེད་མི་འབྱུང་ཟེར་ད་བསོད་ནམས་དེ་ཡང་བརྩོན་འགྲུས་མེད་པ་ཡིན་ན། བསོད་ནམས་རྒྱ་ཆེན་པོ་དང། སྟོབས་ཆེན་པོ་ལ་སོགས་པ་དང་རྒྱུད་འདེད་དུ་བརྩི་བའི་ལ་སོགས་པ་དེ་སོགས་དུས་ནམ་ཡང་ཡོང་གི་མ་རེད། ད་བརྩོན་དེ་ག་རེ་རེད་ཟེར་ན་དགེ་བའི་བྱ་བ་ལ་སྤྲོ་བའི་སེམས་པ་དེ་ལ་དེ་ནས་བརྩོན་འགྲུས་ཟེར་གོ་ཟེར་བརྩོན་གང་དགེ་ལ་སྤྲོ་བའོ་ཟེར། ད་བརྩོན་འགྲུས་ཟེར་ཡ་དེ། རང་གི་དགེ་བ། བྱས་པ་དེ་ལ་དེ་ནི་སྤྲོ་སེམས་ཆེན་པོ་ཡོད་པའི་དེ་འདྲའི་སེམས་པ་ཅིག་ལ་དེ་ནི་བརྩོན་འགྲུས་ཟེར་གི་ཡིན་པ་རེད་བརྩོན་གང་དགེ་ལ་སྤྲོ་བའོ། དེ་ཡི་མི་མཐུན་ཕྱོགས་བཤད་བྱ། ད་བརྩོན་འགྲུས་རྩོམ་པར་བྱེད་པ་ལ་གེགས་བྱེད་མཁན་གྱི་མི་མཐུན་ཕྱོགས་དེ་སྔོན་ལ་མ་ཤེས་ན། མི་མཐུན་ཕྱོགས་ངོས་འཛིན་བྱེད་ཐུབ་ཀྱི་མ་རེད་པ་མི་མཐུན་ཕྱོགས་ངོས་འཛིན་བྱེད་མ་ཐུབ་ན། བརྩོན་འགྲུས་རྩོམ་པར་བྱེད་པ་ལ་མི་མཐུན་ཕྱོགས་དེ་སྤང་དགོས་ཡིན་ཙང་སྤང་བྱ་གི་མི་མཐུན་ཕྱོགས་དེ་སྔོན་ལ་ཤེས་དགོས་ཡིན་ཙང་དེ་ཡིན་པ་རེད་དེའི་མི་མཐུན་ཕྱོགས་བཤད་བྱ་ཟེར་དེ་ཡིན་པ་རེད། མི་མཐུན་ཕྱོགས་དེ་ལ་སྤྱིར་དེ་འདྲ་ཡང་བརྩོན་འགྲུས་ཀྱི་མི་མཐུན་ཕྱོགས་ཉོན་མོངས་པ་གང་ག་ཡོད་རེད་དེ་དེའི་ནང་ནས་གང་ག་མི་མཐུན་ཕྱོགས་གཙོ་བོ་གཙོ་བོ་དེ་ལེ་ལོ་དེ་ཡིན་པ་རེད་བརྩོན་འགྲུས་རྩོམ་མ་བཅུག་མཁན་དེ་ལེ་ལོ་དེ་ད་ལེ་ལོ་དེ་ལ་ཡང་དེ་འདྲ་གསུམ་ཡོད་རེད་བྱ་བ་ངན་ཞེན་གྱི་ལེ་ལོ་དང་སྒྱིད་ལུག་པའི་ལེ་ལོ་ཟེར་འདྲ་མི་འདྲ་བ་དེ་འདྲ་བྱས་ནས་ག་རེ་ཟེར་དགོས་ཡིན་ན་ཞུམ་པའི་ལེ་ལོ་ཟེར་ཨ་ཏོ་ཟེར་བྱས་ནས་དེ་ཚོ་ཡོང་དགོས་ཡ་རྒྱུ་མཚན་དེ་ག་རེ་རེད་ཟེར་ན། བྱ་བ་ངན་པ་ལ་ཞེན་ནས་བྱ་བ་ངན་པ་ཟེར་མཁན་དེ་ད་རྩེད་མོ་རྩེ་ཡ་ལ་སོགས་པ་དང་ད་བ་ན་ཡི་ཅན་ལྟད་མོ་ལྟ་ཡ་ལ་སོགས་པ་དང། དེ་ནས་ཆང་རག་ལ་སོགས་པ་རོ་ལ་ཆགས་པ་ལ་སོགས་པ་དང། དེ་འདྲ་བྱས་བྱས་ནས་བྱ་བ་ངན་པ་ལ་ཞེན་བྱས་ནས་དེ་ཡི་དབང་གིས་ཆོས་སྒྲུབ་མ་ཐུབ་ཡག་དེ། ཆོས་སྒྲུབ་དགོས་བསམ་བློ་དྲན་པ་ཡིན་ནའི་བྱ་བ་ངན་པ་དེ་ལ་བས་ཞེས་སྐྲ་ལོ་དེ་ཡི་ཕྱོགས་སུ་འཁྱེར་བྱས་ནས་དབུ་མའི་ལམ་གྱི་ཆིངས་ཡིག་ཅེས་འདི་གྱེས་པ་དེ་ལ་དེ་ནི་བྱ་བ་ངན་ཞེན་གྱི་ལེ་ལོ་ཟེར་བྱ་བ་ངན་པ་ལ་ཞེན་ནས། དེ་ནི་ཆོས་ལ་བརྩོན་མི་འགྲོ་བ་དེ་ང་ཚོ་མངོན་རྟོགས་རྒྱན་ནང་ལ་མ་ཞེན་ཡོངས་སུ་མི་ངལ་དང་ཟེར་དེ་ཡིན་པ་རེད། མ་ཞེན་ཟེར་དེ་ག་རེད་ཟེར་ན། བྱང་ཆུབ་སེམས་དཔའ་རྣམས་ཀྱིས་ནི། བརྩོན་འགྲུས་ཀྱི་ཕ་རོལ་ཏུ་ཕྱིན་པ་རྫོགས་པར་བྱེད་པ་ལ་བྱ་བ་ངན་པ་ལ་མ་ཞེན་ཟེར་བ། བྱ་བ་ངན་པ་ལ་མ་ཞེན་ཟེར། ཡོངས་སུ་མི་ངལ་བ་ཟེར་དེ་བརྩོན་འགྲུས་ཡུན་ག་ཚོད་བརྩོན་པ་ཡིན་ནའི་དེ་ནི་ངལ་བ་མེད་པ་གཅིག་དགོས་རེད་ཟེར། ཨོ་དེ། མ་ཞེན་པ་ལ་འདོམས་པ་དང་ཡོངས་སུ་མི་ངལ་བ་ལ་འདོམས་པའི་གདམས་ངག་ཟེར་གྱི་ཡོད་རེད་པ་ང་ཚོའི་གདམས་ངག་བཅུའི་ནང་ནས། ཨོ་དེ། གཙོ་བོ་དེ་དེ་འདྲ་ཞིག་ཡིན་པ་རེད། ཡང་ལེ་ལོ་ངན་ལ་ཞེན་པ་དང་ཟེར་བྱ་བ་ངན་པ་ལ་ཞེན་པ་དེ་ལེ་ལོ་གཅིག་ཡིན་པ་རེད། བྱ་བ་ངན་པ་ལ་ཞེན་པ་ཟེར་དུས་ང་ཚོ་འཇིག་རྟེན་གྱི་བྱ་བ་གང་དང་གང་ཡིན་ནའི་དེ་ལ་ཞེན་བྱས་ནས། དེ་ལ་དེ། ངམ་ངམ་ཤུགས་ཤུགས་ཀྱིས་བྱེད་འདོད་ཡོད་པ་ཅིག་ཆགས། དེ་ཆགས་པ་ཡིན་ས་ནི། ཆོས་ལ་བརྩོན་འགྲུས་བཙོང་མི་ཐུབ་པ་དེ་འདྲ་ཅིག་ཆགས་འགོ་འདུག་བ་དེ་བྱ་བ། ངེས་ཤེས་ཀྱི་ལེ་ལོ་ཟིན་ཏེ། རྗེས་ལུས་བདག་ཉིད་གཉིས་པའོ་ཟེར་ད་རྗེས་ལུས་ཀྱི། བརྩོན་འགྲུས་ཟིན་ཏེ། བྱ་བ་ཉིད་པ་ལ་ཞེད་པ་མེད་པ་ཡིན་ནས་རང་གིས་རྗེས་ལུས་བྱས་ནས།

མི་དགེ་ལ་ངན་བུ་སྲིང་སྦྱོར་བ་ཁོ་གར་བྱ་བ་ཉེས་པ་ལ་ཤེས་པ་མེད་པ་ཡིན་ན་ད་ག་ཟེར་ཐང་ཆད་པའི་བཟོ་ལྟ་ར་བྱེད་ཅེ་ནས། ལས་ཀ་མ་སྐྱེལ་བས་ཅི་ནས་འདས་དེ་ཁྱེད་འོད་ཚུ་ཆུ་ལ་ཟེར་གི་མི་དགེ་ལུས་སེ་བདག་ཉིད་རྙེད་པ་འོད་ཟེར་ཚུལ་གཞོན་པའི་ལེ་ལོ་དེ་ཡིན་པ་རེད་གཞོན་པའི་ལེ་ལོ་དེ་ཡིན་ན་ང་ཚོ་དེ་ལྟ་བུ་བརྩོན་འགྲུས་ད་བདག་གི་བརྩོན་ཐུབ་མ་རེད་སོང་ཟེར་ནམ་ཁྱེད་རང་གི་དཔའ་གཞོན་ནས་འདས་པ་དེ་ཡིན་པ་རེད།

ཨ། དེ་ཚོ་བྱས་པ་ཡིན་ན་དེ་ནས་བྱ་བ་ངན་ཞེན་ཟེར་མཁན་དེ་ཡིན་པ་རེད། འཁོར་བའི་སྡུག་བསྔལ་མི་སྐྱོ་ལས་ཟེར་ད་དེ་ལྟ་བུ་དེ་ག་རེ་རེད་ཟེར་ན། འཁོར་བའི་སྡུག་བསྔལ་ལ་སྐྱོ་བ་མ་སྐྱེས་པས་དེའི་སྟོབས་ཀྱིས་དེ་ལྟ་བུ་སྐྱེས་པ་རེད། འཁོར་བའི་སྡུག་བསྔལ་ལ་སྐྱོ་ཤས་སྐྱེས་པ་ཡིན་ན། འཁོར་བ་ཟེར་མཁན་དེ། དེ་ཚོ་ཚང་མ་ཐམས་ཅད་འཁོར་བ་གི་བྱ་བ་རྐྱང་རྐྱང་རེད་པ་ཚེ་འདིའི་བྱ་བ་དཔེར་ན། དེ་ཚོ་དྲངས་ཏེ་ཚང་མ་ཐམས་ཅད། འཁོར་བ་གི་བདེ་བ་ཞིག་རེད་པ་འཁོར་བ་གི་བདེ་བ་ཡིན་ཙང་ད་འཁོར་བ་ལ་སྐྱོ་བ་སྐྱེས་པ་ཡིན་ན་དེ་ལྟར་ཡོང་འདོད་ཡོད་མ་རེད། འཁོར་བ་ལ་སྐྱོ་བ་ཞིག་སྐྱེས་པ་ཡིན་ན་དེ་ཡང་འཁོར་བ་རེད་དེ་ཡང་ཡིད་བརྟན་ཡོད་མ་རེད་བསམ་བསམ་ནས་དེ་ཡང་འཁོར་བ་རེད་དེ་ཡིད་བརྟན་ཡོད་མ་རེད་བསམ་བསམ་ནས་བྱས་པ་ཡིན་ན་དེ་དག་སྟོང་ཆ་ཀུན་དགའ་འགྲོ་དགོས་རེད་པ་དེ་ཡིན་ཙང་འཁོར་བའི་སྡུག་བསྔལ་ལ་སྐྱོ་བ་མི་སྐྱེ་བའི་སྟོབས་ཀྱིས་ལེ་ལོ་དེ་སྐྱེ་འགྲོ་བ་རེད་ཟེར་ལེ་ལོ་ཉེ་བར་སྐྱེ་བར་འགྱུར་ཟེར་ཡོང་དགོས་རྩ་བ་ནང་མེད་དེ་དཔེར་ན་ངས་ང་ཚོ་ཀུན་དགའ་བོའི་ཚ་བོ་གཉིས་ཀྱིས་དེ་ནས་རྩེད་མོ་ལ་སོགས་པ་རྩེ་རྩེ་བྱས་ནས་བསྡད་དེ་དེ་མོའུ་འགལ་གྱི་བུ་གིས་ཡིད་སྐྱོ་བའི་ཆེད་དུ་ངན་སོང་གི་སྡུག་བསྔལ་བསྟན་ཏེ་ཁོ་ལ་ངན་སོང་གི་སྡུག་བསྔལ་དེ་ལ་དཔེར་ན་འཇིགས་ཤིང་སྐྲག་པ་སྐྱེས་བྱས་ནས་དེ་ནས་བཟུང་སྟེ། རྩེད་མོ་ལ་སོགས་པ་ཚོ་ལ་མི་དགའ་བ་བྱུང་བ་རེད་བ། དཔེར་ན་ཆ་བཞག་ཡིན་ན་ངན་སོང་གི་སྡུག་བསྔལ་དེ་དཔེར་ན་ཟས་མ་ཟ་གོང་དུ་དྲན་པ་ཡིན་ན་དེ་གཉིས་ཀ་དེ་ཟས་ཟ་ཐུབ་ཀྱི་མེད་པ་ཡིན་པ་རེད། ངན་སོང་གི་སྡུག་བསྔལ་དེ་ཟས་ཟ་ཚར་ནས་རང་གིས་དངོས་སུ་མཐོང་བ་བྱས་ཏེ་ཡར་དྲན་པ་ཡིན་ན་སྐྱུག་བྱས་ནས་ཁོག་པ་ལ་བསྡད་ཐུབ་ཀྱི་མེད་པ་རེད་ཞེད་སྣང་ཆེན་པོ་དེ་ལྟ་བུ་ཞིག་ཡོད་པ་རེད་དེ་གཙོ་བོ་དེ་ལེ་ལོ་འགོག་པའི་ཐོག་དེ། ལེ་ལོ་འགོག་པའི་ཐོག་དེ་ད་སྡུག་བསྔལ་སྒོམ་པ་དེ་ཡིན་ན་གཙོ་བོ་གཙོ་བོ་དེ་རེད། ངན་སོང་གི་སྡུག་བསྔལ་སྒོམ་པ་དང་འཁོར་བའི་སྡུག་བསྔལ་ལ་སོགས་པ་དེ་ཚོ་སྒོམ་པ་ཡིན་ན་དེ་ནི་ལེ་ལོ་སྐྱེ་གི་མེད་པ་རེད། ལེ་ལོ་ཉེ་བར་སྐྱེ་བར་འགྱུར་ཟེར། ད་ཉོན་མོངས་ལེ་ལོ་སྐྱེས་བྱས་ནས་ག་རེ་བྱེད་ཀྱི་རེད་ཟེར་ན་ཉོན་མོངས་རྒྱ་པས་བཤོར་ནས་ནི་སྐྱེ་བའི་རྒྱར་ནི་ཆུད་གྱུར་ཏེ་འཆི་བདག་ཁར་ནི་སོང་གྱུར་པ་ཅི་སྟེ་ད་དུང་མི་ཤེས་སམ་ཟེར། དཔེར་ན་ཆ་བཞག་བྱས་ན་ང་ཚོ་རི་དྭགས་གསོད་མཁན་གྱི་རྔོན་པ་གིས་རྙི་ཟེར་མཁན་དེ་བཙུགས་ནས། རྙི་ཟེར་མཁན་དེ་བཙུགས་བྱས་ནས་ད་རི་དྭགས་དེ་ལ་ཆགས་ནས་རྙི་ནང་དུ་ཚུད་ནས་ནི་ཁོ་གཟན་ཞག།

ལས་ཉོན་གྱི་དབང་གིས་རང་དབང་མེད་པར་སྐྱེ་བ་དང་ལས་ཉོན་གྱི་དབང་གིས་རང་དབང་མེད་པར་འཆི་བ། འོ་དེ་འདྲ་ཡོད་དེ་ནས་རྙི་ནང་ལ་ཚུད་འགྲོ་གི་རེད། སྐྱེ་བའི་རྒྱར་ནི་ཆུད་གྱུར་ཏེ། འཆི་བདག་ཁར་ནི་སོང་གྱུར་པ། དེ་བྱེད་པ་ལ་དེ་ནི་ག་རེ་རེད་ཟེར་ན་འཆི་བདག་ཁ་ནི་འགྲོ་ཡ་ཡོད་མ་རེད་འགྲོ་ཡ་གཅིག་མ་གཏོགས་ཡོད་མ་རེད། ཐོག་མར་སྐྱེ་བ་དེ་ཡིན་ན་ལས་ཉོན་གྱི་དབང་གིས་རང་དབང་མེད་པར་སྐྱེ་བ་ཅིག་བླངས་ནས་སྐྱེས་ནས་སྐད་ཅིག་གཉིས་པའི་དུས་སུ་ནི་རྒ་བའི་སྡུག་བསྔལ་དུ་འགྲོ་བ་རེད་བ་ཉིན་རེ་ཉིན་རེ་བཞིན་དུ་རྒ་བ་དང་ན་བའི་སྡུག་བསྔལ་ལ་སོགས་པ་ཚུལ་དེ་སྐད་དེ་སྐད་དེ་སྐད་བྱེད་བྱེད་ནས་ནམ་ཞིག་གི་ཚེ་ན། འཆི་བའི་སྡུག་བསྔལ་དུ་འགྲོ་དགོས་པ་དེ་ལ་འཆི་བདག་ཁར་ནི་སོང་གྱུར་པ་ཟེར་དེ་ཡིན་པ་རེད། དང་པོ་སྐྱེ་བ་དེ་ལེན་པ་མེད་པ་ཡིན་ན་འཆི་བདག་ཁ་འགྲོ་དགོས་ཡོད་མ་རེད་ཡིན་ནའི་ཐོག་མ་ལས་དང་ཉོན་མོངས་པའི་དབང་གིས་སྐྱེ་བ་དེ་བླངས་པ་ལ་བརྟེན་ནས་ལས་ཉོན་གྱི་དབང་གིས་ན་རྒ་ལ་སོགས་པ་བཟོ་དྲོད་ཚེ་དེ་མི་བརྟན་པ་བྱེད་བྱས་ནས་མཐར་དེ་ནི་འཆི་བདག་གི་ཁ་ལ་འགྲོ་གི་རེད་ཟེར་ཅི་སྟེ་ད་དུང་མི་ཤེས་སམ་ཟེར་བ་དེ་འདྲ་ཡིན་པ་དེ། ང་ཉོན་མོངས་པས་ཉོན་མོངས་པའི་རྒྱ་པས་བཤོར་བྱས་ནས་སྐྱེ་བའི་རྒྱར་ནི་ཆུད་ནས་ནི་འཆི་བདག་ཁ་ནས་འགྲོ་གི་ཡོད་པ་ད་ལྟ་ཡང་ཤེས་མ་སོང་ཟེར་རང་གིས་རང་ལ་ནི་སྐུལ་མ་གཏོང་ཡིན་པས་ད་ལྟ་ཡང་ཁྱོད་རང་ཡང་ཤེས་མ་སོང་ཟེར་གལ་སྲིད་དེ་ཡང་ཤེས་ཀྱི་མེད་ཟེར་ན་ནི་རང་སྡེ་རིམ་གྱིས་གསོད་པ་ཡང་ཁྱོད་ཀྱིས་མཐོང་བར་མ་གྱུར་ཏམ་ཟེར། རང་སྡེ་ཟེར་མཁན་དེ་རང་དང་གཅིག་པ་ཡིན་པ་དག་རང་དང་གཅིག་པ་ཡིན་པས་དེ་དེ་རིང་གཅིག་ཤི་སོང་སང་ཉིན་གཅིག་ཤི་སོང་ས་རེ་མེད་དོ་དེ་འདྲ་མང་པོ་ཅིག་ཡོད་རེད་བ།

དེ་ལས་སྤྱི་སྟོང་སྲོང་དགུ་ཟེར་མཁན་གྱི་ལས་འགུལ་གྱི་གཙོས་ཁ་ཐུ་ཙི་ལི་དེའི་ཚེ་སྟེ་པའི་ཞེ་དྲག་པའི་ཚངས་བུག་ཧྲིལ་བོ་གཅིག་དང་སྤྱི་སྟོང་སྲོང་དགུ་ཟེར་མཁན་གྱི་ལས་འགུལ་དེའི་ཚེ་སྟེ་སྐུ་ལ་སྤྱི་པའི་སྟོབས་འཕོངས་སྟོང་ཡན་གཅིག་དང་སྲོང་དེའི་ངོ་རྒོལ་གྱི་ཡན་གཅིག་དོན་པའི་རོ་སྤྱི་སྟོང་སྲོང་དགུ་སེ་མེ་རྟགས་རེད་པ་དེ་ལ་དེ་ག་རེ་རེད་ཟེར་ན། སྤྱི་དེ་སེ་ཡའི་སྟོན་ཕྱོགས་རེད་དེ། དེའི་ནག་ཉེས་དེ་ས་ས་ཟེར་ན་སེ་ཡའི་དེ་དོན་ཚུལ་འཁྲུལ་ཡོད་རེད་པ་དེ།